འཁྱལ་གཏམ། ལེ་ཚན། བཅུ་བཞི་པའི་ནང་ལོགས་ལ་སྐད་བཏང་གི་གྲོགས་པོ། ངའི་གྲོགས་པོ་དགེ་འདུན་རྒྱ་མཚོ། རྒྱ་གར་གྱི་མཐོ་སློབ Jawaharlal Nehru མཐོ་སློབ་ནས་ཡང་བསྐྱར་གདན་འདྲེན་ཞུས་པ་ཡིན། དེ་རིང་གི་ད་ང་ཚོའི་གི་བརྗོད་གཞི་འདི་དབྱིན་སྐད་ནང་ཡིན་ན་ང་ཚོ Memory ལབ་ཡོད་རེད་བ། ཨ་ནི་བོད་སྐད་ནང་བོད་བསྒྱུར་བྱས་པ་ཡིན་ན་ང་ཚོའི་གི་ད་དྲན་པ་དྲན་ཤེས་ལབ་ན་འགྲིག་ཡོད་ས་རེད། ད་འདི་སྒང་ལ་གྲོས་བསྡུར་བྱེད་ཡས་ཡིན། ཨ་ནི་འདི་གྲོས་བསྡུར་མ་བྱས་གོང་ནས་དགེ་འདུན་རྒྱ་མཚོ་ཡང་བསྐྱར་སོ་སོ་ངོ་སྤྲོད་པིག་ཅིག་ཞུ་རོགས་བྱེད་མཉམ་དུ Memory ལབ་ཡས་དེ་ཁྱེད་རང་དྲན་པ་ལབ་ཡས་དེ་ཁྱེད་རང་གི་བརྗོད་གཞི་དང་ག་འདྲའི་འབྲེལ་བ་ཆགས་ཀྱི་ཡོད་མེད་སྒང་ལ་ཅིག་ལབ་རོགས་བྱེད། ལགས་སོ་ཨོ་རྒྱན་ཆོས་གྲུབ་ལགས་ཐུགས་རྗེ་ཆེ་བསྐྱར་དུ་སྐད་བཏང་བ་ལ་ཨ་ནི་དེ་ག་རེ་ཟ་ང་ད་ཨིན་ཏིག་གི་ག་རེ་ཟ།

གོ་བ་འདྲ་ཅིག་རྟོགས་ཡས་ཀྱི་ཐབས་རྩོལ་འདྲ་ཅིག་བྱས་ཅིག་གི་ཡང་ཅིག་གི་ལྟ་ཕྱོགས་འདི་ཡང་ཅིག་གི་ཚན་རིག་གི་ལྟ་ཕྱོགས་ནས་དེ་ང་ཚོ་གི་དེ་འདྲ་ཅིག་མ་ཡིན་པ་ཅིག་གི་སྤྱི་ཚོགས་ཚན་རིག་ཅིག་གི་ནང་ལོགས་ལ་ཅིག་གི་མི་གཅིག་གི་དྲན་པ་ལབ་ན་ཡོད་རེད་བ་ང་ཚོ་དབྱིན་ཇི་ནང་ལ་ཡིན་ན Collective Memory ཨ་ནི Historical Memory ད་དེ་འདྲའི་ཅིག་གི་དེ་ཚོ་སྒང་ལ་ཅིག་གི་ང་ཚོ་བོད་པའི་སྤྱི་ཚོགས་ནང་ལ་དེ་འདྲའི་ཅིག་གི་གང་འདྲ་གང་འདྲ་ཅིག་གི Collect ང་ཚོ་གི་གཅིག་གི་དྲན་པ་ང་ཚོ་གང་འདྲ

གཅིག་གིས་དྲན་པ་འདྲ་བོ་ཅིག་དང Collectively ལབ་ཡོད་རེད་བ་ང་ཚོ Collective ལབ་ན་ད་ང་ཚོ་གི་བོད་པའི་ནང་ན་གཅིག་འདྲ་བོ་ཅིག་ཧུར་ཡོད་རྒྱུ་ར་དེ་འདྲའི་གི་གོ་བ་ཤུགས་ཆེ་འདྲ་བོ་ཅིག་ང་ཚོ་ཚན་རིག་གི་ཐད་ནས་བྱེད་དུས་སྐབས་སུ་ད་ང་ཚོ་གི་ཡིན་ན་མི་དོ་བདག་གཅིག་གི་ག་རེ་ལབ་དགོས་རེད་དྲན་པ་ལ་ང་ཚོ་གི་ད Psychology འདྲ་བོ་ཡིན་ན་དེ་གི་ང་ཚོ་གི་ད་སེམས་ཁམས་རིག་པ་རེད་བ་སེམས་ཁམས་རིག་པ་རེད་ཁ་རེད།

སྤུས་དག་གི་སྒེར་གྱི་དྲན་པ་ལབ་ཡས་འདི་གོ་ད་དབྱིན་ཇི་ནང་ལ Pure ལབ་ཡས་རེད་པ Personal དྲན་པ་དེ་འདྲའི་གང་ཡང་མེད་པ་བྱས་དྲན་པ་ཆ་ཚང་ཅིག་སྤྱི་ཚོགས་ཀྱི་དྲན་པ་ཅིག་ཡིན་པ་ཅིག་ལ་ད་ང་ཚོ་འགྲེལ་བཤད་ཅིག་རྒྱག་ཡོད་རེད་དེ་འདྲའི་ཁྱད་པར་ཅིག་ཡོད་ས་རེད་ཨ་འདི་ཡོད་དུས་ཨ་ནི་ཧན་ད་འདི་མཉམ་དུ་ད་ལན་འདི་ལ་ད་ང་ཚོ་དམིགས་བསལ་གྱི་དཔྱད་རྩོམ་དང་དཔེ་དེབ་དེ་འདྲ་གང་ཡང་མེད་པ་བྱས་སྤྱི་བཏང་གི་གྲོས་བསྡུར་བྱེད་ཀྱི་ཡོད་དུས་ང་གིས་དཔེ་དེབ་ཁ་ཤས་བཀླགས་ཡིན་དེ་ནང་ལོགས་ལ་དྲན་པ་ལབ་དུས་ང་ཚོ་གཅིག་གིས་འདི་འགྲེལ་བཤད་བྱེད་དུས། ང་ཚོ་ད་ཐ་སྙད་མང་པོ་ཅིག་བེད་སྤྱོད་བྱེད་ཀྱི་རེད་དཔེ་བྱས་པ་ན་ང་ཚོས་ཀྱི Resurrection དང Reconstruction། ཡང་མིན་ན Collected དང Collective རོ། ད་རྡོག་རྡོག་ལབ་ན་གཅིག Resurrection ལབ་ན་སྔོན་མ་ཡོད་པ་དེ་ཡང་བསྐྱར་བསྐྱར་བསྐྱར་བསླང་བྱས་པ་འདྲ་ལབ་པ་ཟེར་རེད། རེད།

གཅིག་གིས་གཞིས་ཀྱི་སྒོ་ཡོད་ཀྱོ་ཏོ་ཙིའི་ར Collectively ད་ང་ཚོས་ཀྱི་དུས་ཚོད་གཅིག་གི་ནི་དུས་ཚོད་གཅིག་སྒང་ལ་དྲན་པ་གསོ་དགོས་ཀྱི་ཡོད་དུས་སྐབས་སུ Collective Framework of Memory ལབ་ན་ད་ང་ཚོས་ཀྱི་གཅིག་ད་ར་གཅིག་གི་སྒྲོམ་གཞི་གཅིག་གི་གཅིག་གི་ཨིན Memory གི་ལྟ་ལྟ་ཕྱོགས་སྒང་ལ་སྒྲོམ་གཞི་གཅིག་གུ་སྒྲོམ་གཞི་འདི་གི་ཕྱི་ལོགས་ལ་ནི་ང་ཚོས་ཀྱི་དེ་དྲན་མ་ཐུབ་པའི་གི་ངོ་བོ་འདྲ་གཅིག་བྱས་ཨ་ནི་ད་གཅིག་གི་ང་ཚོས་ཀྱི་སྤྱི་ཚོགས་གཅིག་གི་བརྒྱུད་རིམ་འདྲ་གཅིག་གི་མགོ་ཚོས་དགོས་ཀྱི་ཡོད་གཅིག་གི་ལ་ལྟ་དུས་སྐབས་སུ་སྤྱི་ཚོགས་གཅིག་གི་གང་འདྲ་གཅིག་ག་རེ་ག་རེ་དྲན་པ་གསོས་འདུག་གསོ་ཐུབ་ཀྱི་མི་འདུག་ལབ་ཡས་ཀྱི་ང་ཚོ་གི་ད་ཅིག་ཡོང་གི་རེད་སྤྱི་ཚོགས་ཀྱི་དགོས་མཁོ་ཁ་ཤས་ཅིག་ལ་ཅིག་གི་ད་ག་རེ་ལབ་དགོས་རེད་ང་ཚོ་དྲན་པ་བརྗེད་བཅུག་གི་ཡ་གི་ཡོད་རེད་ཨ་ནི་ཅིག་གི་སྤྱི་ཚོགས་ཀྱི་དགོས་མཁོ་ལ་བརྟེན་ནས་ཁ་ཤས་ཅིག་དྲན་པ་བསྐྱར་གསོ་བྱེད་ད་ད་ད་ཡིན་ནའི་དྲན་པ་ཅིག་དེ་བསྐྱར་གསོ་བྱེད་ལབ་དུས་སྐབས་སུ་ངས་ཀྱི་དུས་སྐབས་སུ་ངས་ཀྱི་ད་ག་ར Resurrect ལབ་ཡས་ཀྱི་ཚིག་དེ་ཡོང་མ་སྲིད་པ་ཅིག་ཡིན་པ་ཅིག་ལ་དང་ད Memory Studies ང་ཅིག་པུ་ང་ཡི་ད་ད་ད་སློབ་ཕྲུག་ཅིག་རོ།

སྒྲོམ་གཞི་གཅིག་གི་ནང་ལོགས་ནས་ང་ཚོས་ཀྱི་ད་མར་འཁྱེར་ཡོང་ཐུབ་ཡོད་ར་ད་སྒྲོམ་གཞི་དོ་གཅིག་གི་ནང་ལོགས་ལྟ་ནས་ཆོད་དུས་ང་རང་ཚོས་ཀྱི་ད་དེ་ཡི་གཞུང་ཡིན་ན་མང་པོ་ཅིག་ཡོད་ར་ད་གཞུང་དེ་ཚོ་ནང་ལོགས་ནས་ང་ཚོས་མར་དྲན་པ་ཅིག་འཁྱེར་ཡོང་ཐུབ་ཡ་ཨ་ན་ང་ཚོས་ཀྱི་ད་ལམ་ལུགས་སྲོལ་ནི་མང་པོ་ཅིག་གི་ད་ང་ཚོས་ཀྱི Custom Ritual འདི་ད་ཨིན་ཇི་ནང་ལ་ཚིག་འདི་འདྲ་ཞིག་རོ་ཨ་ན་ང་ཚོ་བོད་ཡིག་ནང་ལ་ཡིན་ན་ལམ་ལུགས་སྲོལ་འདྲ་བོ་ཞིག་ཡིན་གྱི་རོ་ད་ལམ་ལུགས་སྲོལ་ད་འདི་འདྲ་ཅིག་གི་ནང་ལོགས་ནས་ང་ཚོ་མར་སྤྱི་ཚོགས་ཀྱི་དྲན་པ་གསོ་ཐུབ་ཡ་ཞིག་ཡོད་ར་ད་འདི་ནང་ལོགས་ཡིན་ན་ད་མིག།

བང་མཛོད་འདྲ་བོ་ཅིག་ར། དྲན་པའི་བང་མཛོད་འདྲ་བོ་ཅིག་ནི་ཨ་ནི་ང་ཚོ་གི་ད་ག་ལ་བ་རེད་དེ་ཚོ་གླེང་སླེབས་ཡ་ཅིག་ཡོད་ར་ད་ང་ཚོ་གི་རྒྱལ་རབས་ལོ་རྒྱུས་ནས་རེད་ཡ་ང་ཚོ་གི་ད་ག་ལ་བ་རེད། ད་དེ་གི་ག་ལ་བ་རེད་ད་རྒྱལ་རབས་ལོ་རྒྱུས་ད་ང་ཚོ་ལམ་ལུགས་སྲོལ་ད་མང་པོ་ཞེ་པོ་ཅིག་ང་ཚོ་གི Appropriate བྱས་མི་དོ་བདག་སོ་སོ་གི་མི་ཚེ་ནང་ལོགས་དེ་འདྲས་གི་མྱོང་ཚོར་དེ་ཚོ་བྱུང་ཡོད་མ་རེད་ཡོད་ཡིན་ནའི་ང་ཚོ་གི་ད་ལྔ་བཅུ་ང་དགུ་ལོ་ལ་ང་ཚོ་ང་སྐྱེས་ཡོད་མ་རེད།

སྐད་ཆ་མང་པོ་ཞིག་ནང་ལོག་འདུག་ད་སྐད་ཆ་ཁ་ཤས་ཅིག་ང་ཚོ་འདི་ལས་ད་གསལ་ཁ་བཟོ་དགོས་ཡ་འདྲ་བོ་མཐོང་གི་འདུག་རོགས་ངེད་ཀྱི་དཔེ་བཞག་པ་ན་ད་ང་ཚོས་ག་རེ་གཅིག་སྤྱི་ཚོགས་ཀྱི་དྲན་པའི་དྲན་པའི་ཀྱི་བང་མཛོད་ལབ་རེད་ཁྱེད་རང་གི་ཐ་སྙད་དེ་ག་རེ་རོགས་སྤྱི་ཚོགས་ཀྱི་ད་དྲན་པའི་ཀྱི་བང་མཛོད་འདྲ་བོ་ལབ་ར་ད་ང་ཚོ་ནམ་རྒྱུན་དུ་ད་ད་ང་ཚོའི་གི་དྲན་པའི་སྒང་ལ་སྐད་ཆ་བཤད་པའི་སྐབས་སུ

ལབ་རེད། ཁྱོད་ཀྱིས་སྒྲོམ་གཞི་ལབ་དུས་ག་འདི་ལ་སྐད་ཞུ་འོར། ད། ང་ཚོ་གི་ད་ཅིག་གི་འདི་རུ་ཨ། ང་ཚོ་གི་ད་ཨི། ད། Memory ཡི་ད་ད་དྲན་པ་འདི་ལ་ང་ཚོ་གི་ད་ཨི་འདི་བྱེད་དུས་མང་པོ་ཅིག་གི་ད་ང་ཚོ་གི་ང་ཚོ་ལོ་རྒྱུས་ཐོག་ནས་ད་ཨེ་ཡོད་རེད་ལགས་ཁ་ཅིག་གི་རུ་ཨ་ཁ་ཤས་ཅིག་གི་ཨ་ནི་ཁ་ཤས་ཅིག་གི་ཨ་ཨ་ནི་ད་དུས་ཚོད་ཅིག་གི་རེད་ན

འདི་བྱེད་དུས་སྐབས་སུ་མཚམས་མཚམས་ད་དགོས་མཁོ་དབང་གིས་མི་འདི་ཡིན་གཅིག་མི་གཅིག་སྙེ་མ་གཅིག་ཆགས། དགྲ་བོ་གཅིག་ཆགས་ནས་ད་ལྟའི་དུས་ཚོད་ལ་འདི་ཆགས་རེད་ལབ་ཡ་གི་འདི་བྱེད་དུས་སྐབས་སུ་ཨང Original དེ་ལས་ཏིས་ཀྱི Reconstruction གི་དེ་ཏིས་ཤུགས་ཆེ་འདྲ་བོ་ཞིག་འདུག། འདི་ལབ་དུས་ཁྱེད་རང་གིས་ད་ལྟ་ང་ཚོའི་ནམ་རྒྱུན་དུ་ང་ཚོའི་གི་དྲན་པ་ལབ་ན་བསམ་སྟངས་དང་ཅིག་ད་ཚན་རིག་གི་དྲན་པ་ལབ་ན་བསམ་སྟངས་དང་ད་ཚན་རིག་གི་གཅིག་ང་གཉིས་ཀ་གི་ཡག་པོ་གི་ད་ཧ་གོ་མ་རེད་ཡིན་ན་ཏོག་ཙ་ཏོག་ཙ་ད་སྤྱི་ཚོགས་གི་ཚན་རིག་གི་དཔེ་དེབ་ནང་ལོགས་ལ་ཚན་རིག་གི

དུས་ཚོད་དུས་ཚོད་ལ་གནས་ཚུལ་རེ་བྱུང་འདུག་འདི་ནང་ལོགས་བསགས་བཞག་ཡ་བྱས། ང་ཚོ་དྲན་པ་ལབ་དུས་སྒམ་འདི་ཁ་ཕྱེས་བྱས་གནས་ཚུལ་སྔོན་མ་བྱུང་དགོས་བྱོས་རོགས་དེ་ཇི་མ་ཇི་བཞིན་ཡང་བསྐྱར་མགོ་ནས་མཐོང་ཐུབ་ཡ་ཅིག་རོགས་ད། ད་ང་ཚོ་འདི་ལ་ད་ཀྱི་ང་ཚོ Resurrection བསྐྱར་དུ་དྲན་པ་འདྲ་བོ་ད། བསྐྱར་ལངས་བྱས་བ་འདྲ་བོ་ཞིག་གོ་གི་འདུག་ད་འདི་ལབ་དུས་ང་ཚོ་ནམ་རྒྱུན་དྲན་པ་ལ། Resurrection འདི་དབུ་རྒྱན་ལ་ང་ཚོ་ཡེ་ད།

ཟེར་བ་དེ་ནི་ང་ཚོ་ནམ་རྒྱུན་དུ་བསམ་སྟངས་འདུག་ང་ཚོས་ཀྱིས་བསྐྱར་ལངས་བྱས་བའི་སྐད་ཤིག་རོ་ད་དཔེ་བཞག་ན་ང་དྲན་པའི་གི་སྒམ་ནང་ལོགས་ལ་སྔོན་མ་བྱུང་བ་དེ་ཚོ་བསགས་བཞག་རྒྱུ་དེ་ཡང་བསྐྱར་མགོ་ནས་མིག་མཐོང་ཐུབ་ཡ་ཅིག་གཙང་མ་གཙང་རྐྱང་མཐོང་ཐུབ་ཡ་ཅིག་སྔོན་མ་ག་རེ་བྱུང་བ་དེ་ནང་བཞིན་གྱིས་མཐོང་ཐུབ་ཡ་ཅིག་རོ་ད་དཔེ་བཞག་ན Archaeology ཚན་རིག་གིས་ས་བྲུས་ནས་ཀྱི་ས་ནང་ལོགས་ལ་གཏེར་འདོན་དུས་ཡོད་བ་གཏེར་དེ་སྔོན་མ་ག་འདྲ་སྦས་བ་ནང་བཞིན་རང་མཐོང་གི་ཡོད་རོ་ད། དེ་ལ་ལྟོས། དེ་འདྲའི་བསམ་སྟངས་ཙམ་ཞིག་རོགས་ཡིན་ན་ད་ལྟ་ཁྱེད་རང་གི་སྤྱི་ཚོགས་ཚན་རིག་དང་ང་ཚོ་ད་སྤྱི་དང་ཁྱེད་རང་རེད་ང་ཡིན་ན་རེད་ང་ཚོ་སྤྱི་ཚོགས་ཚན་རིག་གི་འབྲེལ་བ་དོན་ཀློག་བསྡད་དུས་མང་ཆེ་ཅིག་ག་ལབ་རེད་དེ་འདྲའི་རང་གེ་མ་རེད་ཟེར། སྔོན་མ་སྒམ་ནང་བསགས་བཞག་རྒྱུ་དེ་ཇི་མ་ཇི་བཞིན་ཁ་ལྟ་བ་དེ་ཁ་ཕྱེ་ནས་ལྟ་བ་ཅིག་ལ་ང་ཚོ་ངོས་འཛིན་བྱས་ཡོད་པ་རེད་དྲན་པ་ལབ་ཡ་དེ་དྲན་པ་ལབ་ཡ་དེ་ད་ལྟའི་དུས་ཚོད་བར་དུ་ཁྱེད་རང་སུ་ཡིན

དེ་གཅིག Reconstruction གི་གོ་བ་འདི་སླེབས་ཀྱི་རེད་ལས་སྦྱོར་ཚ་འདི་འདུག་ཕྱིན་ཚར་རེད་གཙོ་བོ་འདི། འདི་ལ་དུ་ང་དྲི་བ་ལམ་སང་གང་ཞིག་སླེབས་ཀྱི་ལབ་ན་ང་ཚོ་ངི་ང་ཚོས་གི་ད་སེམས་པ་པོ་མང་པོ་ཞིག་སླེབས་སྲིད་ཀྱི་རེད་དྲན་པ་ལབ་ཡས་དེ་ཇི་མ་ཇི་བཞིན་ཁྱོད་རང་གི་དྲན་ཐུབ་ཀྱི་ཡོད་མ་ལབ་ན་ཨ་ནི་ང་ཚོ་མང་པོ་ཞིག་བསམ་སྲིད་ཀྱི་རེད་ཨོ། གནས་ཚུལ་མང་པོ་ཅིག་དཔེ་བཞག་ན་ང་ཚོ་བོད་ལ་རྒྱ་མི་སླེབས་པ་དང།

གནས་ཚུལ་དེ་ཆགས་ཀྱི་ཡོད་དུས་སྐབས་སུ་གནས་ཚུལ་དེ་ལ་ད་ལྟ་དྲན་པ་གསོ་དགོས་རེད་གནས་ཚུལ་གྱི་དེ་ལ་བྱ་སྤྱོད་དེ་ལ་ལྟ་ཕྱོགས་དེ་ཁོ་རང་རང་ཅིག་གིས་ང་ཚོ་སྤྱི་ཚོགས་ཅིག་གི་ལྟ་ཕྱོགས་ཅིག་སྒང་ནས་གནས་ཚུལ་དེ་ཁོ་རང་ལ་ཨ་ནི་འགྲེལ་བཤད་རྒྱག་སྟངས་ལོགས་ཀ་ཅིག་ཆགས་འགྲོ་ཡ་ཡོད་རེད་དཔེར་ན་ཆ་བཞག་ན་ཨ་ནི་འདི་འདྲའི་བོད་ནང་ལ་ཆགས་ཡོད་མིན་ང་ཧ་གོ་མེད་ད་ང་ཚོས་ཀྱི་ལྔ་བཅུ་ང་དགུ་ལོ་དེ་ལ་ཨ་ནི་མི་མང་པོ་ཅིག་གིས་ད་ལྟ་དྲན་སླེབས་དུས་སྐབས་སུ་ཨ་ནི་ང་ཚོ་བོད་པ་ཡིན་ན་བོད་ནང་ཁ་ཤས་ཅིག་ཡིན་ན་ད་བཅིངས་འགྲོལ་བཏང་སོང་ལབ་ན་ད་མི

ད་མི་སྒེར་གཉིས་ཡོད་ན་ད་གནས་ཚུལ་གཅིག་གྲངས་གཅིག་གི་མི་གཉིས་ཀྱིས་མཐོང་ཡོད་ན་ཕེ་ཕྱོགས་རིས་ལབ་དེ་རང་བཞིན་གྱིས་ད་ཡོང་ཡོང་གི་ཡོད་དུས་སྐབས་སུ་ད་ད་རིང་ང་ཚོ་གཉིས་ད་རིང་ཨོ་རྒྱན་མཆོག་གྲུབ་དང་ང་རང་ཚོ་གཉིས་ད་རིང་གི་ད་ཧ་ལའོ་རེ་ཀྱི་རྒྱག་རེས་སྡུག་ཅག་ཞེ་པོ་ཅིག་ཤོར་རེད་ཨེ་རྒྱག་རེས་ཤོར་བྱེད་དུས་སྐབས་སུ་ཨ་ནི་ད་ཨོ་རྒྱན་མཆོག་གྲུབ་ཁྱེད་རང་གི་ཨ་ནི་དགའ་མཁན་མི་གཅིག་ཡོད་རེད་ང་ལ་དགའ་མཁན་མི་གཅིག་ཡོད་ཀྱི་རེད་པ། དེ་ཡོད་དུས་སྐབས་སུ་ད་དེ་ལ་འགྲེལ་བཤད་རྒྱབ་ལེ་དུས་སྐབས་སུ

ཧའེ། ད་ལྟ་ངས་ཀྱིས་འདི་རྣམས་ལ་ཁྱེད་རང་གིས་སྐད་ཆ་ནང་ལོགས་ལ་ད་ང་དོན་ཚན་གཉིས་ལེན་གཅིག་འདི་ད་ལྟ་ཁྱེད་རང་གི་ལབ་ཡིན་པ་ང་ཚོ་ཁྱེད་རང་འདི་དྲན་པ་གསོ་སྐོར་ད་ལབ་འདི་སྤྱིར་བཏང་ལབ་ཡིན་མ་རོགས་ལབ་ཡིན་པ་ད་འདི་ང་དྲི་བ་ཡོད་རོགས་འདི་ལ་ད་ང་ཚོ་མཇུག་ལ་འགྲོ་ཆོག་ཅིག་ངའི་བསམ་པར་འདི་འདྲའི་འདྲ་བོ་ཅིག་ད་ཇི་མ་ཇི་བཞིན་མེད་པར་འདི་འདྲའི་འདྲ་བོ་ཅིག་ཅིག་ང་ཚོ་སྤྱི་ཚོགས་ནང་ལ་ཡོང་གི་ཡོད་རེད་བསམ་གྱི་ཡོད་སྤྱི་ཚོགས་ང་ཚོ་གཅིག་པོ་མ་རེད་སྤྱི་ཚོགས་ཚང་མ་ནང་ལ་ཁྱེད་རང་འདི་དྲན་པ་གསོ་སྐོར་ད་ལབ་ཡིན་གྱིས

ད་ང་ཚོ་བོད་པ་མང་པོ་ཅིག་གི་བསམ་སྟངས་ད་ག་ལབ་ན། ལོ་རྒྱུས་ཀྱི་དྲན་པ་དེ་ག་ལབ་ན་བོད་ལབ་ཡས་དེ་གཅིག་བྱས་བོད་ལབ་ཡས་དེ་རྒྱ་མི་གི་བཙན་འཛུལ་བྱས་པ་བྱས་བོད་ལབ་ཡས་དེ་ལོ་རྒྱུས་སྟོང་ལོ་སྟོང་ཕྲག་མང་པོ་ཞིག་ནང་ལོགས་ནས་བོད་ལབ་ཡས་དེ་ངོ་བོ་དེ་ཐ་དད་ཅིག་ཡོང་བ་བྱས། དེའི་དེ་ནི་སོག་པོ་མཉམ་དུ་འཛིང་འཐབ་ཕལ་ཆེར་ཕལ་ཆེར་ང་ཚོ་མི་གཅིག་ལ་ངོས་འཛིན་བྱས་པ་ན་འདི་སོག་པོ་མཉམ་དུ་ཕར་འབྲེལ་བ་བྱས་ག་རེ་ཁ་ཆེ་མཉམ་དུ་ཕར་འབྲེལ་བ་བྱས་རྒྱ་གར་མཉམ་དུ་སུ་འབྲེལ་བ་བྱས་དེ་འདྲས་མི་འགྲོ་བཞིན་ངོས་འཛིན་མི་གཅིག་གི་གཟུགས་པོ་སྤྲད་བྱས་ར་བོད་ལབ་ཡས་དེ་ལ།

ཡང་འདི་ལ་ལྟ་དུས་སྐབས་སུ་དྲན་པ། སྤྱི་ཚོགས་ཀྱི་དྲན་པ་སྟོན་རྒྱུ་རེད་དྲན་པ་ཡིན་པ་གང་ཞིག་ལ་ཡང་ང་ཚོ་ནམ་རྒྱུན་སྐད་ཆ་བཤད་བསྡད་པ་ནང་བཞིན་སྤྱི་ཚོགས་འདི་ན་དྲན་པ་གསོ་སྟངས་ཡང་རིགས་མང་པོ་ཅིག་ཆགས་འདུག་རོ། ད་ཨོ་རྒྱན་ཁྱེད་རང་ཡང་སྤྱི་ཚོགས་ཅིག་གི་ནང་ལོགས་ལ་ཕར་ད་ཨ་མི་རི་ཀ་ལ་བསྡད་ཡིན་ཨ་མི་རི་ཀ་གི་མྱོང་ཚོར་ལ་སྤྱི་ཚོགས་འདི་ལ་བསྡད་ཡིན་དེ་བྱེད་དུས་སྐབས་སུ་ཡང་འདི་ནང་ལ་སྤྱི་ཚོགས་ལ་ག་ལབ་དགོས་རེད། སྤྱི་ཚོགས་ཅིག་གི་དྲན་པ་གསོ་སྟངས་དང་ང་འདི་ལ་བསྡད་དུས་སྐབས་སུ་ཡང་ངས་དྲན་པ་གསོ་སྟངས་ལོགས་ཀ་ཅིག

ད་དཔེ་བཞག་ན་རེད་ད་ང་ཚོ་སྤྱི་ཚོགས་ཀྱི་ད་ད་དཔེ་བཞག་རིག་གཞུང་གཅིག་ང་ཚོ་སྐད་སྐད་ཆ་བཤད་པ་ན Culture གཅིག་གི་སྐད་བཤད་པ་ན་རེད་ད་ད་ང་ཚོ་རིག་གཞུང་འདྲ་བོ་ཅིག་སྐད་བཤད་པ་ན་ང་ད་ལྟ་ཧོབ་ལྟ་མེད་དེ་དྲན་ཡོད་རེད་ད་ད་ང་ཚོ་བུ་ལབ་ཡས་དེ་ད་དཔེ་བཞག་ན་བུ་འདྲ་བོ་ཅིག་ན་སྐྲ་གི་བཟོ་ལྟ་ང་ཚོར་མང་པོ་ཡོད་ཀྱི་རེད་ད་སྐྲའི་བཟོ་ལྟ་འདྲ་མི་འདྲ་འདི་འདི་འདི་ཟེར་མི་འདྲ་བ་བཞག་མཁན་ཡོད་ཀྱི་རེད་འདི་ལ་ད་ང་ཚོ་ད་ད་དབྱིན་སྐད་ནང་ང་ཚོ Hair Style ལབ་རོགས་སོ་སོ་སྐྲ་གི Style འདི་འདི་འདི་འདི་ཟེར་མི་འདྲ་བ་ཡོད་ཀྱི་རེད་ད་ཡིན་ན་ཡང་ང་ཚོ་ཆེ་ས་ནས་གཅིག་བལྟས་པ་ཡིན་ན། ད་སྤྱི་ཚོགས་ཀྱི་དགོས་དབང་གི་རེད་ད་ཡང་འདི་གཅིག་པ་གཅིག་རྐྱང་རེད་ལབ་གིན་མེད་ད་འདི་བྱེད་དགོས་རེད་ལབ་གིན་མེད་རོགས་ཡིན་ན་སྤྱི་ཚོགས་ཀྱི་དགོས་དབང་གི་ཆ་ནས་སྤྱི་ཚོགས་ཀྱི་བསམ་བཏང་སྟངས་གི་ཆ་ནས་ལ་ད་བུ་མང་པོ་ཅིག་སྐྲ་བཞར་སྟངས་ཀྱི་ཆ་ནས་ཡོད་ད་ཆེ་སར་ང་ཚོ་ཅིག་བལྟས་བ་ན་ཡང་སྒྲོམ་གཞི་ཞིག་ཡོད་རེད་ཚང་མ་ལ་ཚང་མ་གི་ཐུན་མོང་གི་ཅིག་ཡོད་རེད་ད་ཁ་ཤས་སྐྲ་རིང་པོ་ཡོད་རེད་ང་ཧ་གོ་གི་བུད་མེད་ཁ་ཤས་ཡང་སྐྲ་སྐྲ་ཐུང་ཐུང་ཡོད་མཁན་ཡོད་རེད་འདི་འདི་མ་རེད་ལབ་གིན་མེད་རོགས་ཡིན་ན་ང་ཚོས་ཀྱི་ག་ལབ་ཡོད་ད་ང་ཚོས་ཀྱི་སྤྱི་ཚོགས་ནང་དུ་ཆེ་སར་ང་ཚོ་བལྟས་བ་ན་འདི་ནང་ལོགས་མཐུན་པའི་ཆ་མང་པོ་ཞིག་འདུག་ཨ་མཐུན་པའི་ཆ་འདི་དང་འདི་ལབ་ཡོད་ར་རིག་གཞུང་གི་ལྟ་ག་ལབ་ར་བུ་ལས་དེ་ང་ཚོ་དེ་འདྲའི་སྒྲོམ་གཞི་དགོས་རེད་ལབ་བསམ་རོགས་ནང་ལོགས་ཧྲལ་དུ་འདིས་ཀྱི་བརྒྱུད་རིམ་གྱི་ཐོག་ནས་ང་ཚོ་ང་རང་ཚོ་གི་སྐྲ་ཏིས་ཏིས་མ་འདྲ་བ་བཞག་གི་ཡོད་གི་རེད་ད་ཡིན་ནའི་ཆེ་སར་བལྟས་བ་ན་འདིས་ཀྱི་ཤུགས་རྐྱེན་དེ་ཡོད་སྟོན་གི་ཡོད་ད་རེད་རེད། རོགས། འདི་འདྲ་འདི་ནང་བཞིན་ད་ནང་ང་ཚོ་སྤྱི་ཚོགས་ཀྱི་དྲན་པ་ལབ་དུས་སུ་སུ་སུ་སྒེར་གྱི་དྲན་པ་ཏིས་ཏིས་ཡོད་གི་རེད་ཡིན་ནའི་སྒེར་གྱི་ད་ནང་ང་ཚོ་བོད་པ་སྤྱི་ཡོངས་ཀྱི་དྲན་པ་བསམ་བློ་བཏང་སྟངས་དེ་ང་ཚོ་ཡག་པོ་བལྟས་བ་ན་ཡང་འདི་ལ་འདྲ་བའི་ཆ་མང་པོ་ཞིག་དང་མཐུན་པའི་ཆ་མཐུན་པའི་ཆ་དེ་ང་ཚོ་ལྟ་དུས་འདི་ལབ་ཡོད་ད་ང་ཚོ་ད་ལྟ་སྤྱི་ཚོགས་ཀྱི་དྲན་པ་ལབ་འདི་སྒྲོམ་གཞི་ལབ་ཡོད་རོགས།

སོ་སོ་མོ་ཡིན་མོ་གི་ག་ལབ་ར་ཚོ་ཁག་ནང་ལ་ཚུད་བ་ཙམ་གྱིས Social Group ནང་ཚུད་བ་ཙམ་གྱིས་ཡང་ཁྱེད་རང་གི་མྱོང་ཚོར་མ་འདྲ་བ་ཅིག་རེད་མྱོང་ཚོར་དེའི་རྒྱུ་བྱས་ཁྱེད་རང་ལ་དྲན་པ་མ་འདྲ་བ་བསམ་བཏང་སྟངས་ཏིས་མ་འདྲ་བ་ཅིག་ར་ད་འདི་སྐད་བཤད་ཡོད་ར་ཧ་ན་ང་ཚོ་སྤྱི་ཚོགས་ཀྱི་དྲན་པ་དང་སྤྱི་ཚོགས་ཀྱི་བསམ་བཏང་སྟངས་ལབ་པའི་སྐབས་སུ་ནང་ལོགས་ལ་ཡང་བུ་མོ་ཚང་མ་བསམ་བཏང་སྟངས་གཅིག་པ་གཏང་དགོས་རེད་ཁྱོ་བོ་ཚང་མ་བསམ་བཏང་སྟངས་གཅིག་པ་གཏང་དགོས་མ་དེ་ཚོ་ལབ་ཡོད་མ་རེད་བ།

གནས་སྟངས་དེ་ཆགས་སྲིད་ཀྱི་རེད་ལབ་ཡ་ཅིག་ཡོད་རོ། ཁོ་རང་གི་འདི་ལ་ཐ་སྙད་ཐ་སྙོག་ར་ཚ་བོ་ཅིག་ཡོད་རོ། False Consciousness ལབ་ཡ་ཐ་སྙད་ལབ་ཡ་རོ། འདི་ལབ་དུས་དེ་འདྲའི་གི་གནས་སྟངས་བརྗོད་ས་རོ། འདི་ལབ་དུས་འདི་ག་འདྲའི་ཆགས་ཡོད་རེད་ད། དེ་འདྲའི་དང་པོ་ཡོད་རེད་ཁྱེད་རང་བསམ་པ་ལ། ཡིན་གྱི་མིན་གྱི་ཡང་ཚང་མ་ལ་སུ་སུ་སུ་གི་ང་བུ་མོ་ཡིན་པ་ཙམ་གྱིས་ང་བུ་མོ་ལྷན་སྐྱེས་གི་ད། བུད་མེད་གི། ག་ལབ་སྤྱི་ཚོགས་ཀྱི་སྒྲོམ་གཞི་ཅིག་ཡོད་རོ་འདི་ཡོད་རེད། དྲན་པ་བཟོ་ཡ་གི་སྒྲོམ་གཞི་ཡང་མིན་ང་ཁྱོ་བོ་ཡིན་པ་ཙམ་གྱིས་ལྷན་སྐྱེས་དུ་ཡོ། ང་ཁ་རོ་འདི་སྤྱི་ཚོགས་ཀྱི་སྒྲོམ་གཞི་འདི་ཡོད་པ་ངོས་འཛིན་བྱེད་ཀྱི་ཡོད་གི། ཡང་འདི་ག་འདྲའི་བཞུར་རོ་ལྟ་སྟངས་འདི།

དེ་འདྲའི་ཅིག་བསྐྲུན་དུས་སྐབས་སུ་དབང་ཆ་མེད་པའི་ཀྱི་འཛམ་གླིང་ལ་ལྟ་ཕྱོགས་དེ་ཁོ་ར་དབང་ཆ་ཡོད་རྒྱུ་ཀྱི་འཛམ་གླིང་ལྟ་སྟངས་ཅིག་ང་ཚོ་ཡོད་ཆགས་འགྲོ་ཡ་ཅིག་ཡོད་ར་བ། དེ་བྱ་དུས་སྐབས་སུ་ཕུ་ཐབ་བུ་མོ་དེ་ནང་ལོགས་ལ་བསམ་བློ་བཏང་སྟངས་དེ་ལོགས་ག་ཡོད་པ་ཅིག་ཡིན་ནའི། དེ་ཡི་ག་ལབ་རེད། དབང་ཆ་ཡོད་བའི་ཀྱི་བསམ་བློ་ཀྱི་བཏང་སྟངས་དེ་བུ་མོ་དེ་ལ་ཤུགས་ཆེན་པོ་སླེབས་རྒྱུ་ཅིག་ཚུར་དགོས་འདུག།

ལྟ་བུར་དུས་ཀྱི་དྲན་པ་བསྐྲུན་དགོས་ར་དེ་འདྲའི་མང་པོ་ཅིག་ཡོད་འདུག་དབང་ཆ་ཡོད་མཁན་གྱི་བསམ་བློ་འདི་རང་བཞིན་གྱིས་དེ་ནི་སྤྱི་ཚོགས་ནང་ལོགས་ད་ཤུགས་ཆེ་བ་རུ་ཆགས་འོང་ར་ད་དབང་ཆ་ཡོད་མཁན་ད་ལྟའི་ཆ་ལ་སུ་རེད་ལབ་ན་མང་ཆེ་བ་སྐད་བཤད་པ་ན་ང་ཚོ་གི་ཕོ། ར་ཕོ་མཉམ་དུ་དེ་ནི་ང་ཚོ་གི་ག་ལབ་ར་འདི་ཕྱུག་པོ། ར་དབང་ཆ་ཡོད་ཀྱོག་ར་ང་ཚོ་བོད་པ་ནང་ལ་སྐུ་དྲག་བ་ཡིན་ན་རེད་ད་དཔལ་འབྱོར་ཡོད་མཁན་ལབ་ན་རེད་ཡང་འདི་ནང་བཞིན་གྱི་ཡང་ལྟ་གྲུབ་ཁག་ཅིག

སྤྱི་ཚོགས་ནང་ལ་བསམ་བློ་དང་ང་དཔེ་མཚོན་དུ་བཞག་པ་ན་ང་ང་རང་འགྲོ་ཉིད་དང་ཀྱིས་ཀྱི་ང་ཚོའི་ལོ་རྒྱུས་དང་འབྲེལ་བ་ཡོད་ཀྱི་ཐོག་ནས་སློབ་སྦྱོང་ཅིག་བྱེད་ཀྱི་ཡོད་དུས་ང་ཚོའི་ཀྱི་དཔེ་དེབ་དང་བོད་སྡེ་བའི་ཀྱི་བོད་ཀྱི་ང་ལ་ད་ནང་ང་ཚོ་སུ་སུ་ཀྱིས་འདི་བྲིས་རོགས་ང་ཚོ་ག་ལབ་རེད་རང་རྣམ་བྲིས་རོགས་རང་རྣམ་བྲིས་པའི་སྐབས་ང་ཚོ་ཡག་པོ་ཀློག་རོགས་ག་ལབ་ན་སྐུ་དྲག་བ་དང་དཔལ་འབྱོར་ཡོད་མཁན་མང་ཆེ་ཀྱི་རང་རྣམ་ན་ཁ་ལེ་བོད་སྤྱི་ཚོགས་རྙིང་པ་དེ་དཔེ་སྐྱིད་པོ་ཡོད་བ་ཞིག་དང་དཔེ་ཁ་ལང་བ་དང་འདྲ་འདྲ་ཀྱི་སྤྱི་ཚོགས་ཞིག་ཡོད་བ་ཞིག་དང་དཀའ་ངལ་ཞེ་དྲག་མེད་བ་ཞིག་དང་དེ་འདྲའི་མང་པོ་ཞིག་ཡོད་ར་དང། རོ། ཁྱོན་ནས་ཡོད་མ་རེད་མེད་དཀའ་ངལ་ཆུ་འབྲི་མི་ཁྱོན་ནས་ཞེ་པོ་མེད་རོ་ཁ་ཤས་ཁ་ཤས་འབྲི་མཁན་ཡོད་ཀྱི་ཡིན་ནའང་མང་ཆེ་གི་ད་ཕྱིན་ང་ཚོ་ལབ་ན་ཤི་རེ་ད་ཕྱི། ཆ་སྙོམས་ཀྱི་བསམ་བསམ་སྟངས་ག་འདྲ་ཡོད་ལབ་ན་སྤྱི་ཚོགས་རྙིང་པ་ཡག་པོ་ཞེ་པོ་བྱེད་བྱ་བྱ་རྒྱ་མི་ལས་སྡུག་ཅག་ཞེ་པོ་ཆགས་ཀྱི་སྐད་ཆ་བཤད་ཀྱི་རེད་ད། ཡིན་ནའི་མི་ཡང་དམངས་ཐོག་ནི་དམངས་མང་པོ་ཅིག་གི་ད་དེབ་འཁྲིགས་ཡོད་ཀྱི་མ་རེད་ཡིན་ནའི་འབྲི་མཁན་ཁ་ཤས་ཁ་ཤས་བྱུང་ཡོད་རེད་ཡིན་ནའི་ང་ཚོ་ཨམ་ཅོག་ཉན་གར་འགྲོ་བ་ཡིན་ན་ཁོ་རང་ཚོ་གི་སྒྲུང་ཉན་པ་ཡིན་ན་ཁོ་རང་མོ་རང་ག་འདྲ་ཡིན་ན་དེ་ཚོ་གི་སྒྲུང་ཉན་པ་ཡིན་ན་ང་ཚོ་ག་རེ་མཐོང་དགོས་ལབ་ན་ཨོ་སྤྱི་ཚོགས་རྙིང་པ་ནང་ལ་ཁོ་རང་ཚོ་གི་ཡང་དཀའ་ངལ་དེ་ཤེས་གི་རེད་ཡང་དེ་ལ་དུ་སྤྱི་ཚོགས་རྙིང་མ་དེ་ཐ་ན་ང་ཚོའི་ན་འདི་ལ་ཡོད་དོ། སྐྱོན་མེད་བ་དང་སྐྱོན་ཡོད་བ་ཅེས་བསྒྱུར་དགོས་ཆོག་ར Perfect དང Imperfect ཅེས་བསྒྱུར་དགོས་ཆོག་ར། བཙན་རྒྱལ་རིང་ལུགས་ཡིག་རྒྱུགས་ཞེས་འདི་རང་ཁོ་ཚོས་ཤེས་ཀྱི་མ་རེད། ཁོ་ཚོའི་སྒྲུང་ནང་ག་རེད་ན། སྔོན་མ་ནང་ལོག་ལ་དཀའ་ངལ་ཡོད་ཀྱི་ཞེས་ད་ལྟའི་ཆ་ལ་དཀའ་ངལ་ཆེ་བ་འགྲོ་གི་ཞེས་བཤད་ཀྱི་རེད་ད། རེད་རེད། ཚོགས་ཁག་ཚོགས་ཁག་སོ་སོ་ལ་ཡང་སྒྲུང་བཤད་སྟངས་མང་པོ་འདུག་ཡ། མ་རེད། རེད། དེ་ལ་ཡིན་ན་ཡང་མཚམས་མཚམས་ག་རེ་ཡོང་སྲིད་ཀྱི་ལབ་ན་ད་ང་ཚོ་ཕྱིས་སུ་དབང་ཆ་ཡོད་མཁན་གྱི་བསམ་བློ་དེ་སོ་སོས་ཀྱི་སོ་སོས་ཀྱི་གཏིང་ལ་བླངས་བྱས་ར་ད། ལྟེ་གནས་ཁག་མང་པོ་བརྗོད་བརྗོད་བདུན་བླངས་བྱས། སུ་སུ་གི་སྐད་ཆ་བཤད་པའི་སྐབས་སུ། ཁ་ལོ། སུ་སུ་གི། ཁ་ལོ། ལྟ་ཕྱོགས་འཇོག་ར་འོང་དེ་བླངས་བྱས་དབང་ཆ་ཡོད་མཁན་གྱི་ལྟ་ཕྱོགས་ད། ད་རིང་ང་ཚོ་ང་ཚོ་གི་ད། ཁ་ལོ། བོད་པའི་གི་གཞོན་སྐྱེས་ཡིན་ན་རེ་མང་པོ་ཅིག་གི་ད། དབུལ་ཕྱུག་ཁྱད་མེད་བ་ཐོག་ཕོ་མོ་ཞེ་དྲག་ཁྱད་མེད་བ་ཐོག་ནི་མང་པོ་ཅིག་གི་སྒྲུང་འདི་ད་འདྲ་བོ་འགྲོ་ཡོད་རེད་ད། རེད་བ། འདི་ནང་ལོགས་ལ། ཚོགས་ཀྱི Intersectional Layer གཉིས་གསུམ་གྱི་སྒྲུང་འདི་ཡོད་མ་རེད་ཞེ་དྲག་ར། སྔོན་མ་ནང་ལོག་འདི་ཞེ་དྲག་མེད་བ་བྱས་རེད་ད། འདི་ལ་དུ་ཁྱེད་རང་གི་ལབ་ན་ཁ་ལོ་ང་ཚོ་ཤུགས་ཆེ་བས་ཀྱི་ལྟ་ཕྱོགས་ཞོར་བ་འདི་ང་ཚོ་དམངས་ཀྱིས་ལེན་སྲིད་ཀྱི་རེད། ཡིན་ན་ཡང་ང་ཚོ་གསལ་བོ་ཅིག་བཟོ་དགོས་ཞེ་ངས་ང་རང་གནད་འགག་ག་རེ་མཐོང་ལབ་ན་འདི་ཡང་ག་དུས་ན་འདི་ལས་ར་ང་ཚོས་ཀྱི Gramsci གྱི Hegemony ལབ་ཀྱི་ཞེ་བ་ཤུགས་ཆེན་པོ་ཆ་བས་ཀྱི་ཞེ་བ Complete ཡོང་གི་མ་རེད་ལབ་ཞོར་ར། Total ཡོང་གི་མ་རེད་ལབ་ཞོར Complete ཡོང་ན་བཟོ་ར་ཐོབ་ཚར་ར་ད།

ཐེ་ཚོམ་ཚང་མ་བརླག་ཚར་བ་ན་དེ་ནི་ལྟ་གྲུབ་འདི་ཐོབ་ཚར་བ་ར། དེ་འདྲའི་ཆེས་མེད་བ་ཅིག་སྐྱེ་ཤིའོ་ར་ད་ང་ཚོས་ཡང་སྐད་ཆ་ངས་རིང་པོ་ཆགས་སོང་ར་ཨེ་ན་ང་ཚོ་འདི་གསལ་ཁ་བཟོ་དགོས་བ་ཅིག་ལ་ཡང་མཚམས་མཚམས་ཡང་གོ་བ་ནོར་འཁྲུལ་ལེན་བྱེད་ཨེ་ནི་གཅིག་གི་ལྟ་བ་དང་གཅིག་གི་ད་ག་ལ་བ་ར་ད་ཆ་ཚང་གཅིག་ང་ཚོ་ངོས་ལེན་བྱེད་ཚར་བ་རང་བཞིན་སྐད་ཆ་བཤད་ཀྱི་བསམ་སྲིད་ཀྱི་རོ་ཡང་དེ་འདྲའི་གས་མ་ར། མ་རེད་འདི་ག་ལ་མི་མཐུན་ཡོད་བ་ཅིག་ར། འདི་ག་ལ་ང་གཉིས་ནམ་རྒྱུན་དུ་སྐད་ཆ་བཤད་དེ་བོར་ངས་ཧ་གོ་བ་ར་དེ་འདྲའི་ག་ལ་ང་གཉིས་གི་ཡང་བསམ་སྟངས་དེ་ཏིས་ཏིས་མི་མཐུན་ཡོད་བ་བྱེད། ད་འདི་ལ་དུ་ད་ལྟ་ངེད་ཀྱི་སྐད་ཆ་བརྒྱུད་རིམ་ཐོག་འདི་ཞིག་ལ་ཡི་ད་ང་ཚོ་གི་དྲན་པ་ལབ་དེ་བཟོས་འདུག་ད་འདི་ལ་དུ་དྲན་པ་ལབ་དུ་ལ་རོ་ཁ་ན་སྐྱེས་པ་ཙམ་གྱིས་ཁྱེད་རང་ལ་དྲན་པ་ཡོད་བ་ཆགས་ཀྱི་མི་འདུག་ད་དྲན་པ་ལབ་དེ་བཟོས་དེ་ག་འདྲའི་ག་འདྲའི་རུ་ཞུ་ད་བརྒྱུད་རིམ་ཐོག་ལི་བོར། ད་ང་ཚོ་གི།

ཨ་ནེ། ད་གཅིག། རྒྱལ་ཞེན་རིང་ལུགས་ཀྱི་ལྟ་བ་སྒྲོག་ཅིག་བླངས་ཏེ་བྱེད་དུས་སྐབས་སུ་མང་པོ་གཅིག་དེ་ང་ཚོ་གི་ལྟབ། དེང་དུས་ཀྱི་དུས་ཚོད་ཅིག་གི་ནང་ལོགས་ལ་ད་མི་མོ་རིགས་དེ་ཧང་ངེད་ལས་ལྷག་ཅིག་གི་ཡོད་ཁོང་ཚོ་ལ་དགོས་མཁོ་མང་ཅིག་གི་དབང་ཆ་འཐབ་རྩོད་བྱེད་མཁན་དེ་ཚོ་ལ་མང་པ་ཅིག་ལ་དགོས་ཡ་བྱེད་རྙིང་མ་གི་སྤྱི་ཚོགས་ཅིག་ནི་སྤྱི་ཚོགས་ཆུང་ཆུང་རེད་དེའི་ནང་ལོགས་ལ། ཡུལ་ཆུང་ཆུང་ལ་དཔོན་ཆུང་ཆུང་ཅིག་གི་འཛིན་སྐྱོང་བྱེད་ནས་བསྡད་དུས་སྐབས་སུ། ཁོའི་དབང་ཆ་ལ་ག་ལ་འོ་རེད།

ད་སུས་ཀྱི་ལོ་རྒྱུས་ཅིག་བྲིས་ཡོད་ནས་ཨོ་ད་ལོ་རྒྱུས་འདི་ན་བལྟས་ཚེ་བཀྲ་མ་ཤིས་པའི་ལོ་རྒྱུས་ཅིག་ཡོད་ན་ད་འདི་གི་སྤྱི་ཚོགས་འདི་ལ་གནོད་སྐྱོན་ར་ནང་ལོག་ཆེན་པོ་ཆགས་ཐུབ་མ་ར་ད་ང་ཚོ་བཀྲ་ཤིས་པའི་ལོ་རྒྱུས་ཅིག་ང་ཚོས་ཤིས་ར་ང་ཚོ་སྡུག་པོ་མི་ཡིས་སྡུག་པོ་བཏང་སོང་ལབ་ན་ང་ཚོས་ད་སྡུག་པོ་བཏང་མེད་པ་འདྲ་བོ་ཅིག་ཤིས་ར་ང་ཚོས་ང་ཚོ་ནང་མི་ལ་སྡུག་པོ་བཏང་མེད་པ་ཅིག་ཨ་ནི་མི་གཞན་པ་ཅིག་ལས་ཨ་ནི་དེ་གི་སྡུག་པོ་བཏང་ཨ་ནི་ང་ཚོ་གི་ད་ག་ལབ་དགོས་རེད་ད་ང་ཚོ་ཚང་མ་སྒོ་ནས་བསྐྱར་དུ་ཨ་ནི་དཔུང་བསྒྲིགས་ནས་ད་འཐབ་རྩོད་བྱེད་དགོས་ཡོད་རྒྱུ་ཅིག་ར་ཨ་ནི་ད་དེ་འདྲས་ཅིག་གི་སྒང་ནས་ཨ་ནི་དྲན་པ་ལབ་ཡ་དེ་གལ་ཆེན་པོ་ཆགས་དགོས་ཡ་ཅིག་འདུག

ཅི་སྟེ་ལའི་དང་པོ་དགོས་འོས་མེད་རྡོག་རྩ་ཆིག་སྒྲིལ་ལ་འདི་ལ་འོར་ད་ཡང་ད་ལྟའི་གི་རྡོག་རྩ་ཆིག་སྒྲིལ་གི་བསམ་བློ་བཏང་དེ་རོགས་གཞན་པ་ང་ཡང་ད་ལྟ་ཁྱེད་རང་སྐད་ཆ་ཉན་དེ་རོགས་གོ་བ་ག་ལེན་གྱི་ལབ་ན་འོ་ད་འདི་མ་ཟད་ལ་འགག་ཡོད་མ་རེད་ལས་ཅིག་རྡོག་རྩ་ཆིག་སྒྲིལ་དགོས་འོས་ན་འདི་འདྲ་ཞིག་གོ་བ་ལེན་གྱི་འདུག་ང་འོ་དེ་ཨུ་ཅན་ག་ཅིག་ནས་ས་དེ་ཡིན་ངས་གི Collective Memory ལབ་ཡ་ང་ཚོ་གི་སྤྱི་ཚོགས་གི་དྲན་པ་ལབ་ན་ང་ཚོ་ཤི་ར་སྤྱི་ཚོགས་གི་དྲན་པ་དེ་ཚང་མ་གཅིག་པ་གཅིག་རྐྱང་དེ་ཡོང་གི་མི་ཡོང་བ་ཅིག་དང་དེའི་ནང་ལོགས་ལ་སྤྱི་ཚོགས་གཅིག་གི་ནང་ལོགས་ལ་ཡང་དེ་ནང་ལོགས་ཁ་གཏད་བྱེད་མཁན་མང་པོ་ཞེ་པོ་ཅིག་ཡོད་ར་ད་ང་རང་ཚོ་སྤྱི་ཚོགས་ནང་ལ་ང་ཚོ་འཐབ་རྩོད་བྱེད་དགོས་ལ་ཡིན་རེད་འཐབ་རྩོད་བྱེད་དུས་བྱེད་པའི་བརྒྱུད་རིམ་ནང་ལོགས་ལ་ཡང

ངོ་འདི་ཡོད། སྤྱི་ཡོངས་ལ་གཅིག་པ་གཅིག་རྐྱང་ཡོང་སྲིད་མ་རེད་ཁ་ཤས་ཅིག་གི་དྲན་པ་རེད། ཁ་ཤས་ཅིག་གི་དགོས་པ་དགོས་པ་དགོས་མཛད་ལྟ་ནས་གསོ་གི་ཡོད་རེད། ཁ་ཤས་ཅིག་ལ་ད་གྲུབ་འབྲས་དང་མ་གསུངས་པ་ཏི་སེ་ཅིག་མང་བ་ཐོབ་ཀྱི་ཡོད་རེད་ངས་དཔེ་མཚོན་དུ་ཞུ་བ་ན་ང་ཚོ་ད་ལྟ་དེ་རིང་ཁ་སང་གི་ད་རྒྱལ་ཞེན་གྱི་ལྟ་གྲུབ་ཀྱི་ནང་ལོགས་ལ་ཆོས་རྒྱལ་མེས་དབོན་རྣམ་གསུམ་ལབ་ན་ད་ང་ཚོ་གི་ལོ་རྒྱུས་ཀྱི་དྲན་པ་ནང་གཙོ་བོ་ཆགས་ཀྱི་ཡོད་རེད་ལ་ད་ང་ཚོ་བོད།

འདི་ནང་ལོགས་ན་བུད་མེད་ཡིན་ན་རེད། ཕོ་མ་ཡིན་པའི་ད་ངོ་བོ་ག་རེ་ཡོད་ན་དེ་ཚོ་ཚང་མའི་གི་ད་ག་ལབ་དགོས་རེད་དྲན་པ་ཡོད་མ་རེད་པ་འདི་ནང་ལོགས་ལ། དྲན་པ་ལ་ང་ཚོ་དགོས་པ་འདི་ད་ཅི་ངས་ཐ་མ་འདི་འདི་ལབ་པ་ནང་བཞིན་རེད་དྲན་པ་འདི་གི་ད་ད་ལྟའི་གི་དམིགས་ཡུལ་ཅིག་ཡོད་རེད་ད་ལྟའི་གི་མཐར་ཐུག་གི་གྲུབ་འབྲས་ཅིག་ཡོད་རེད་དྲན་པ་འདི་གི། ང་ཚོ་གལ་སྲིད་ཀླད་པ་ནང་ལོགས་ལ། ཁྲི་སྲོང་ལྡེའུ་བཙན་དཔེ་གལ་ཆེན་པོ་ཡིན་པ་གི་དྲན་པ་ཅིག་ཡོད་པ་ཡིན་ན་ད་ལྟའི་ཆ་ལ་འདི་གི་སུ་ལ་དགོས་པ་ཕན་ཐོགས་ཀྱི་ཡོད་རེད་ད་ལྟའི་ཆ་ལ་སུ་ལ་འདི་གི་ད་ག་ལ་བ་རེད།

སྔོན་མ་ཡིན་ན་དྲན་པ་དེ Psychological རེད Mental རེད་ད་སེམས་ནང་ལོག་གི་དྲན་པ་ཅིག་རེད་ཡིན་ནའི་ད་ད་ལྟའི་དུས་ཚོད་ལ་དྲན་པ་གང་འཚམས་ཅིག་དེ་ད་གློག་བརྙན་གྱི་དུས་ཚོད་ཅིག་ལ་སླེབས་ཤག་ད་དེབ་ནང་ལ་གློག་བརྙན་རེད་དེ་འདྲའི་ཅིག་གི་སྔོན་མ་ཡིན་ན་ང་ཚོ་ངག་རྒྱུན་ཐོག་ནས་བཏང་གི་ཡོད་ལགས་ཀྱི་ཅིག་གི་ད Virtual གི་བསམ་པ་འགྲོ་བཞིན་ཡོད་ར་དྲན་པ་ཁོ་རང་རང་བཞིན་གྱི་ཡིན་ནའི་དེ་དྲན་པ་གསོ་བ་དེ་ཁོ་རང་ཅིག་གི་ཡ་རྡོག་རྡོག་འདྲ་བོ་ག་ལ་དེ་ཁོ་རང Virtual ཡིན་པ་ཅིག་ཏུ་ཐལ།

ཁ་རོ་མིའི་དབང་ཆ་ཡོད་པ་ཁ་ཤས་ཅིག་གིས་ད་དྲན་པ་འདི་འདྲས་ཅིག་གིས་མི་དཀྱུས་མ་ལ་གསོ་བཅུག་མཁན་ཞིག་ཡོད་རེད་ད་ང་ཚོ་ཚོས་ཀྱིས་ད་འདི་འདྲས་ཅིག་གིས་གསོ་ཨ་འདི་གིས་དུས་ཚོད་ཅིག་གིས་ཆབ་སྲིད་རེད་སྤྱི་ཚོགས་ཀྱི་དགོས་མཁོ་སྒྲུབ་ཡ་ཅིག་གི་དོན་དག་ལ་དེ་བྱེད་དུས་ང་ཚོ་ད་དྲན་པ་ལབ་ཡ་དེ་ཁོ་ཅིག་གིས་དཔེ Political ག་ལབ་དགོས Instrument ཅིག་ཆགས་འགྲོ་ཐུབ་ཡ་ཅིག་ཆབ་སྲིད་ཀྱི་ལག་ཆ་འདྲ་བོ་ཅིག་ཆགས་འགྲོ་འདུག་ཨ་འཚམ་འཚམ་ཡང་དྲན་པ་རེད། རེད།

བརྒྱད་པའི་སྐབས་སུ་འདི། དངོས་གནས་ཡོད་པ་བྱས། འདིས་དུས་རབས་དགུ་པ་དང་བརྒྱད་པའི་གི་མཐའ་མཚམས་དགུ་པ་དེ་བར་ལ་ད་གླང་དར་མ་དུས་ཚོད་སྐབས་སུ་རོ། གླང་དར་མ་དུས་ཚོད་སྐབས་སུ་ཉེན་ཁ་ཅིག་སླེབས་བྱས་ཆོས་ལ་ཉེན་ཁ་ཅིག་སླེབས་བྱས། འདི་དུས་ཚོད་སྐབས་སུ་ནི་དཔེ་ཆ་ཡིན་ན་རེད་དང་མང་པོ་ཅིག་ས་ལ་སྦས་བྱས་རོ། ཉེན་ཁ་དེ་ནི་ཐར་ཡའི་ཆེད་དུ་སྦས། མ་འོངས་པ་ནི་དངོས་གནས་ཁོར་ད་འདི་བྱས་བྱས་རོགས་ང་ཚོས་ལུང་བསྟན་བྱས་བྱས་རོགས་མ་འོངས་པ་དུས་ཚོད་འདི་འདྲས་ཅིག་ལ་གཏེར་སྟོན་འདི་འདྲས་ཅིག་གིས་ནི། འདི་ཡང་བསྐྱར་མར་སྟོན་གི་རེད་ཟེར་རོ་སྟོན་པ་ལ་ད་སྟོན་སྟངས་མི་འདྲ་བ་མང་པོ་འདུག་ངས

ད་འདི་ལ་ཆོས་ཕྱོགས་ཀྱི་འབྲེལ་བ་ཁ་ལས་རང་ངོ་མ་ཅི་བྱེད་མ་བྱེད་ཤེས་འདི་རེད་ལའོ། ད་ང་ཚོས་ཆོས་དང་མ་འབྲེལ་བའི་ལྟ་ཕྱོགས་མང་པོ་ཅིག་ཁ་ལའོ་འདི་གསར་གཏོད་བྱས་བ་ལའོ། ད་དུས་རབས་བཅུ་གསུམ་སྐབས་སུ་མ་ཆིག་ཡང་མ་བརྒྱབ་ཤིག་བརྒྱབ་བྱས་སྒྲུང་གི་གསར་བ་བྲིས་བ་རེད་ལབ་ངེས་ཀྱི་ཡོད། ད་འདི་ང་ཚོ་ག་རེ་ཡིན་མིན་ཁ་ལ་ད་སེ་ངས་སོ་སོ་ཀྱིས་ཐག་གཅོད་བྱས་རེད་སོ་སོས་རྣམ་དཔྱོད་བེད་སྤྱོད་བྱས་རེད་ཡིན་ན་ཡང། དེ་འདྲའི་གི་གེ་ཤི་བོ་ར་གཏེར་མ་ལབ་དུས་ཡང་ངས་གཏེར་མ་ལབ་ཚར་བ་རྗེས་ལ་ང་གཉིས་ཀྱི་འགྲེལ་བཤད་ཅིག་མ་བྱས་པ་ན་ཡང་ངས་སྐད་ཆ་ཚིག་མང་པོ་གཡུག་རོགས་ཨ་ནི་ཁ་སེའུ་དམར་ཆག་གི་རོ་ཐོངས། རེད་རེད། འདི་མ་ཡིན་པའི་ད་གིན་དུས་ད་ང་གཉིས་ད་ལན་དེ་ལ་གྲོས་བསྡུར་ཨོས་རུ་བྱུང་སོང་དེ་ནས་མཐའ་མ་དེ་ལ་གས་བསམ་ཚུལ་དེ་འདྲ་ཡོད་ཨེ་ཁྱེད་རང། ད་བསམ་ཚུལ་མི་འདུག་ད་ད། ད་ག་རེ་ཅིག་བྱ་འོས་ན་ད་བསམ་ཚུལ་མི་འདུག་ཡ། ངས་འདི་བསམ་ད་ད་ག་ལ་ཡོད་ར་ད་ང་ཚོ་གྲོས་བསྡུར་ཆ་ཚང་གི་ད་མ་ཡང་བོད་པའི་གི་ང་ཚོ་འཁྱལ་གཏམ་གི་ལེ་ཚན་མང་ཆེ་ཁ་ཤོ་ལོ་ན་སྤྱི་ཡོངས་གི་བསམ་མནོ་ད་དེ་འདྲའི་གྲོས་བསྡུར་བྱས་བྱས་ཐ་མ་དེ་ར་ང་ཚོ་བོད་པའི་གི་ད་ག་རེ་འབྲེལ་བ་ཡོད་མེད་ཡིན་གྱི་མིན་གྱི་འབྲེལ་བ་དེ་ཡང། བཙན་འོག་གི་བཟོ་དགོས་མེད་པ་བྱེད་རོགས་འབྲེལ་བ་ཆགས་ཀྱི་ཡོད་ན་འབྲེལ་བ་ཆགས་རེད་འབྲེལ་བ་ཆགས་ཀྱི་མེད་ན་མེད་རེད་ད་ལྟའི་ཆ་ལ་ངས་འབྲེལ་བ་ཏོག་ཙམ་ཆགས་ཀྱི་སེམས་ཁུར་འདི་ངས་ལ་ང་གཉིས་གྲོས་བསྡུར་བྱེད་ས་རེད་ག་ལ་འོ་རེད། ད་ནང་ང་ཚོ་བོད་པ་སྤྱི་ཡོངས་ཀྱི་དྲན་པ་ལབ་ཡས་དེ་གས་མེད་པ་བྱེད་རོགས་ག་ལ་ན་བོད་པ་སྤྱི་ཡོངས་ཀྱི་ད། ཕྱོགས་གཅིག་ནས་བལྟས་བ་ན་ད་ཡོད་སྲིད་ཀྱི་རེད་ད་བོད་པ་ཚང་མའི་ཡིག་ལ་ཐུག་པའི་གི་གནད་འགག་ཁ་ཤས་ཅིག་ཡོད་ཀྱི་རེད་རོགས་ད་རྒྱ་མིའི་གི་བཙན་འོག་དེ་རྒྱ་མིའི་གི་བཙན་རྒྱལ་དེ་བོད་པ་ཚང་མ་ལ་ད། ཁ་ལོ་རེད། གནད་འགག་ཡོད་དགོས་ཆགས་གོ་རོགས། ཡིན་ནའི་དེ་ནང་ལོགས་ལ་ཡང་ང་ཚོ་བོད་པ་སོ་སོ་གི་ངོ་བོ་རོགས། ངོ་བོ་ལབ་ནས་ང་ཚོ་སྒེར་གྱི་ངོ་བོ་སྐད་ཤུགས་བོ་མོ་སྤྱི་ཚོགས་ཀྱི་ངོ་བོ་མང་པོ་བརྗོད་དུ་ཡོད་པ་འདི་ནང་ལོགས་ལ་འདི་ཚང་མ་ལ་སོ་སོ་སོའི་གི་ཡིན་ག་ལ་རེད་དྲན་པ་ཅིག་ཡོད་པ་བྱེད། ལོ་རྒྱུས་དྲན་པ་འདི། ལོ་རྒྱུས་དྲན་པ་འདི་དྲན་པ་རང་མ་ཡིན་པ། ལོ་རྒྱུས་དྲན་པ་འདི་ད་ལྟའི་ཆ་ལ་དགོས་པ་དགོས་མཚན་ཡོད་པ་བྱེད་ད་ལྟའི་ཆ་ལ་འཐབ་རྩོད་ཡོད་པ་བྱེད་ད་དྲན་པ་གི་འཐབ་རྩོད་ཡོད་པ་བྱེད་ད་ག་ལ་ན་མང་ཆེ་དེ་རོགས། དཔེ་བཞག་ན་ང་ཚོ་དྲན་པའི་འཐབ་རྩོད་ང་ཚོའི་གི་སྤྱི་ཚོགས་ནང་ལོགས་ལ་ལྟ་གྲུབ། སྐྲུན་མཁན། སྤྱི་ཚོགས་ནང་ལོགས་ལ་ང་ཚོ་དྲན་པ་སྐྲུན་མཁན་གཙོ་བོ་གཅིག་ག་རེ། སློབ་གྲྭའི་གི་ད་དེ་རོ་སློབ་གྲྭའི་གི་བསྟི་གནས་དེ་གང་དེ་རོ་སློབ་སྦྱོང་གི་བྱེད་ས་གི་བསྟི་གནས་གང་ང་ཚོ་མང་པོ་གཅིག་སློབ་གྲྭ་འགྲོ་ཚར་བ་རྗེས་ལ་དེ་ནི་ག་རེ། མཁྱེན་རྒྱ་ཆེ་བ་འགྲོ་ཡ་དང་ད་རྨོངས་དད་སེལ་ཡ་དང་དེ་འདྲའི་སྐད་ཆ་བཤད་གོ་རེ་ཕྱོགས་གཅིག་བལྟས་པ་ན་སློབ་གྲྭ་བརྒྱུད་ནས་ང་ཚོ་ལ་རྨོངས་དད་དང་སྒྲུང་མང་པོ་གཅིག་ང་ཚོ་ལ་ཁྲིད་གོ་རོ། ད་རེད་དེ་ལ་རེད། དུ་ད་ལྟ་དྲན་པ་མང་པོ་གཅིག་ག་རེ་ཆགས་གོ་ལབ་ན་ད་འཐབ་རྩོད་དེ་ག་པར་ཡོད་ལབ་ན་ད་སློབ་གྲྭའི་ཀློག་དེབ་ནང་ལོགས་དེ་ཚོ་བླུག་ཐུབ་ཡས་གི། དཔེ་བཞག་ན། བུད་མེད་ཀྱི་ལྟ་ཕྱོགས་ནས་བལྟས་པ་ན་སློབ་གྲྭའི་ཀློག་དེབ་ནང་ལོགས་ལ་བུད་མེད་ཀྱི་ལོ་རྒྱུས་བླུག་ཐུབ་ཡས། ར། དེ་ནང་བཞིན་གྱི་ཡང་ཆོས་བརྒྱུད་ནང་ལོགས་སུ་དཔེ་བཞག་ན་བོན་པོའི་གི་ཆོས་བརྒྱུད་བལྟས་ན་དུས་རབས་དང་པོ། བཙན་བྱོལ་ན་སླེབས་ཚར་སྐབས་དུས་དང་པོ་དེ་ལ་བོན་པོ་གི་ཁ་རོག་ད་དེ་ཡོད་མ་རེད་ཁ་རོག་རང་བཟོས་ཀྱི་ཐུ་མི་འདུག་ཡོ་ཀློག་དེབ་ཀྱི་ཟིན་ངེ་ནང་ལོགས་ལ་ཡོད་མ་རེད་ཡང་ཕྱིས་སུ་སླེབས་ཡོད་ར་དེ་ཚོ་ཚང་མ་ག་རེ་ཆགས་གོ་ལབ་ན་སོ་སོའི་གི་དྲན་པ་ཅིག་ཡོད་ར་སོ་སོའི་གི་སྤྱི་ཚོགས་ཀྱི་རུ་ཁག་ཅིག་ཡོད་ར་འདི་གི་དྲན་པ་འདི་ནི།

དེ་ལས་བྱུང་ན་ལྷོག་ལྷོག་བྱེད་རོགས་གྱིས། ཨེ་ནི། དེ་མ་ཡིན་པ། ཚང་མའི་ཚབ་ཞུས་བྱས་ངས་དགེ་འདུན་རྒྱ་མཚོ་ལ་ཡང་བསྐྱར་ཚར་གསུམ་པ་དེ་འཕྲལ་སྡོམ། ལ། དུས་ཚོད་བཏང་བྱས་སླེབས་པ་དེ་ལ་དེ་ནི་ཐུགས་རྗེ་ཞུ་ཡས་ཡིན། དགེ་འདུན་རྒྱ་མཚོ་ཡིན་ཁྱེད་རང་སྐད་ཆ་ཐ་མ་ཡོད་ན། ཨོ་ཨོ་རྒྱན་ཆོས་གྲུབ་ལགས་ཐུགས་རྗེ་བཀའ་དྲིན་ཆེ་ད་ཚར་གསུམ་ང་སྐད་བཏང་སོང་བཀའ་དྲིན་ཆེ་སོང་ཨེ་ནི། ཚང་མ་ལ་ལ་བཀྲ་ཤིས་བདེ་ལེགས་བྱེད་ཨེ་ནི།